སོག་ཡུལ་གྱི་སྲིད་འཛིན་ཟུར་པ་ཚེ་ཀ་ཡ་ཅིན་ཨེ་པ་རྡོ་རྗེ་མཆོག་གིས་གནའ་སྔ་མོའི་ས་བཀྲ་ཞིག་ལུང་འདྲེན་གྱི་ཐོག་ནས་སོག་པོ་ཇིང་གིར་རྒྱལ་པོའི་སྐབས་ཀྱི་སོག་ཡུལ་གྱི་མངའ་ཁོངས་ནི་ཨུ་རུ་སུ་ལས་ཧ་ཅང་གི་ཆེ་བ་ཞིག་ཡིན་པར་འགྲེལ་བརྗོད་ཀྱིས་ཨུ་རུ་སུའི་སྲིད་འཛིན་ཝ་ལ་ཏྲེ་མི་ཕུ་ཏིན་གྱིས་ལོ་རྒྱུས་ཀྱི་ས་བཀྲ་གཞིར་བཞག་སྟེ་ཨུ་རུ་སུ་ལ་ཡུ་ཁྲེན་གྱི་ཐོག་བདག་དབང་ཡོད་པ་དང་ཡུ་ཁྲེན་གྱི་ཐོག་ལ་དམག་བརྒྱབ་པ་དེ་ནི་ཁྲིམས་མཐུན་ཡིན་པར་བཟོ་ཐབས་བྱེད་ཀྱི་ཡོད་པ་དེར་ཟུར་ཟ་གནང་ཡོད་པ་རེད།

སྐུ་ཞབས་ཚེ་ཀ་ཡ་ཅིན་ཨེ་མ་རྡོ་རྗེ་མཆོག་གིས་ལོ་རྒྱུས་ཐོག་ལ་སོག་པོ་ཇིང་གིར་རྒྱལ་པོའི་སྐབས་ཀྱི་མངའ་ཐང་མཚོན་པའི་ས་བཀྲ་ཞིག་བསྟན་ཏེ་དེ་སྔ་སོག་ཡུལ་གྱི་མངའ་ཐང་ནི་ཨུ་རུ་སུ་ལས་ཧ་ཅང་གི་ཆེ་བ་ཞིག་ཡིན་ཞེས་དང་ད་ཆ་ཨུ་རུ་སུའི་ཁྱབ་ཁོངས་ཡིན་པའི་ས་ཁུལ་མང་པོ་ཞིག་སྐབས་དེར་སོག་ཡུལ་གྱི་མངའ་ཁོངས་སུ་བསྡུས་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་དང། འོན་ཀྱང་ད་ཆ་ང་ཚོ་ནི་ཞི་བདེ་དང་རང་དབང་ལ་དགའ་མཁན་གྱི་རྒྱལ་ཁབ་ཞིག་ཡིན་པས་བློ་འཚབ་མི་དགོས་ཅེས་རྩེད་མོ་དང་སྦྲགས་ཏེ་གསུངས་ཡོད་པ་རེད།

འོན་ཀྱང་དེང་སང་སོག་ཡུལ་ནི་རྒྱ་ནག་དང་ཨུ་རུ་སུ་གྱི་བར་དུ་གནས་པའི་རྒྱལ་ཁབ་ཆུང་ཆུང་ཞིག་ཏུ་གྱུར་ཡོད་པ་དང། དཔལ་འབྱོར་དང་ཚོང་འབྲེལ་སོགས་ཕྱོགས་མང་པོ་ཞིག་ཨུ་རུ་སུ་ལ་བརྟེན་དགོས་ཀྱི་ཡོད་པ་དང། དུས་རབས་ཉི་ཤུ་པའི་ནང་དུ་སོག་ཡུལ་དེ་ཡང་དེ་སྔའི་ཨུ་རུ་སུ་དམར་ཤོག་གི་དབང་འོག་ཏུ་ཚུད་དེ་དཀའ་ངལ་ཚབས་ཆེ་འཕྲད་མྱོང་ཡོད་པ་རེད། ད་ལྟའི་རང་བཙན་དང་ལྡན་པའི་སོག་ཡུལ་གཞུང་ནས་ཨུ་རུ་སུས་ཡུ་ཁྲེན་གྱི་ཐོག་ལ་དམག་རྒྱག་བཞིན་པར་རྒྱབ་སྐྱོར་ཞུ་གི་མེད་པ་དང་ཡིན་ན་ཡང་མངོན་གསལ་དོད་པོས་སྐྱོན་བརྗོད་ཀྱང་ཞུ་གི་མེད་ཀྱང། སྲིད་འཛིན་ཟུར་པ། ཚེ་ཀ་ཡ་ཅིན་ཨེ་པ་རྡོ་རྗེ་མཆོག་ནི་ཡུ་ཁྲེན་ལ་རྒྱབ་སྐྱོར་ཞུ་མཁན་ཤུགས་ཆེ་ཤོས་ཤིག་ཡིན་པ་དང། ཟླ་ཉིན་སྤྱི་ཟླ་གཉིས་པའི་ནང་ཁོང་གིས། འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཚང་མ་མཉམ་འབྲེལ་རྡོག་རྩ་གཅིག་ཏུ་བསྒྲིལ་ཏེ་ཡུ་ཁྲེན་ལ་རྒྱབ་སྐྱོར་གྱིས་ཨུ་རུ་སུར་ཁ་གཏད་ཀྱི་དམག་དེར་རྒྱལ་ཁ་ཐོབ་རྒྱུར་གོ་མཚོན་སོགས་གང་ཅིར་རོགས་རམ་དགོས་ཀྱི་རེད་ཅེས་བྲིས་གནང་ཡོད་པ་མ་ཟད། ངའི་གཞུང་འཛིན་ལས་དུས་ཀྱི་རིང་དུ། སྲིད་འཛིན་ཕུ་ཏིན་དང་མཇལ་འཕྲད་ལན་མང་བྱུང་བའི་ཉམས་མྱོང་ལས། ཁོང་ནི་རང་དབང་ལ་བཟོད་སྒོམ་མི་ཐུབ་མཁན་ཞིག་དང་ཁྱིམ་མཚེས་རྒྱལ་ཁབ་ཁག་ཨུ་རུ་སུ་ལས་དར་རྒྱས་ཆེ་བ་ཞིག་ཡོང་རྒྱུར་དགའ་མོས་མེད་མཁན་ཞིག་རེད་ཅེས་བྲིས་གནང་ཡོད་པ་རེད། སོག་ཡུལ་གྱི་སྲིད་འཛིན་དང་སྲིད་བློན་གཉིས་ཀ་གནང་མྱོང་པའི་སྐུ་ཞབས་ཚེ་ཀ་ཡ་ཅིན་ཨེ་མ་རྡོ་རྗེ་ནི་སོག་ཡུལ་དེ་བཞིན་ཨུ་རུ་སུ་དམར་པོའི་དབང་འོག་ནས་རང་བཙན་ཡོང་རྒྱུར་འཐབ་རྩོད་ཀྱི་དབུ་ཁྲིད་མཁན་ཞིག་ཡིན་པ་དང། ད་ཆ་དགུང་ལོ་དྲུག་ཅུ་ལ་ཕེབས་ཡོད་པ་དང་མི་ཚོས་ཁོང་ལ་དམངས་གཙོའི་ལམ་སྟོན་པ་ཞེས་བསྔགས་བརྗོད་ཀྱང་ཞུ་སྲོལ་ཡོད་པ་རེད།